གཞན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་རྣམ་པ་ལ་རང་གི་དྲིན་ཅན་རྩ་བའི་བླ་མ་མང་པོ་ཡོད་ན་གང་གང་ལ་གཅིག་གཅིག་ལ་ཐིམ་ནས་མཐར་གཅིག་ལ་ཐིམ། ཡང་མེད་ན་ཡབ་སྲས་གསུམ་རྐྱང་རྐྱང་ཡིན་ན་སྲས་གཉིས་པོ་དེ་གཙོ་བོ་ལ་ཐིམ། མཁའ་ལ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་སྐུ། དཔུང་པ་གཡས་གཡོན་ལ་སུ་ཐིམ་ནས་དེ་རང་གི་དྲིན་རྩ་བའི་བླ་མ་ཡིན་པ་ལ་བསམ་བློ་བཏང་ནས་དེ་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་བདག་གི་སྤྱི་བོར་གསོས་བྱས་ནས་མ་བྱས་ནས་མ། སྙིང་ག་ལ་མར་བཞུགས་ནས་བྱང་ཆུབ་སྙིང་པོའི་བར་དུ་བརྟན་པར་བཞུགས་ཟེར་ནས་ཨུ་ཐུག་བྱས་ན་དེ་སྙིང་ཆེན་པོ་ཡང་རེ་དུག་བྱེད། བསྙེན་པ་དེ་ཚར་སོང་ན། བསྙེན་པ་དེ་ཚར་སོང་ན། སྦྱིན་སྲེག་བྱུང་ན་ཡག་པོ་ཞེ་དྲག་ཡོང་བ་རེད། ད་སྦྱིན་སྲེག་དེ། དེ་ཡར་རྗེ་བཙུན་གྲགས་པ་བཤད་སྒྲུབ་གསུང་ནང་ལ། ལྷ་མོ་དབྱངས་ཅན་མའི་སྦྱིན་སྲེག་ཁོ་རང་གསལ་བོ་ཞེ་དྲག་ཡོད་རེད། ཨོ་ཁོ་ནང་བཞིན་གྱི་ད་སྦྱིན་སྲེག་དེ་ལམ་སང་ད་རོགས་པ་ཅིག་མ་བྱུང་ན་སྟབས་བདེ་པོ་ཡོད་པ་མ་རེད་པ། སྟབས་འདི་ཆོག་རེད་བ། བྱས་ཙང། དེ་འདྲའི་བྱས་གང་ལྟར། ཐག་རིང་པོ་མ་ཡིན་པ་ཞིག་ལ་ཁོ་ལས་ལུས་ཚོ་ར་ནས་མ་བཞག་གལ་ཆེ། གང་ལྟར། རོགས་པ་བྱུང་སོང་ན་ད་ལྕག་སེལ་ལྕག་སེལ་ཁོ་ཚང་གི་ལས་ཀ་གང་དང་གང་ཡིན་ཁོ་ཁ་ཐུག་ཁ་ཐུག་ལྕག་སེལ་ལྕག་སེལ་འགོ་བཙུགས་བཞག་ན། ང་རང་ཚོ་མིག་དཔར་བ་ག་རེ་ཡོད་ན་མེད་ན་ཁོ་གཅིག་ཚར་འགྲོ་ཡི་རེད་ཁོ་མ་ཡིན་མི་ཆེ་སང་ཉིན་གནངས་ཉིན་བརྒྱང་བཞག་ན་དེ་ནས་ལོ་ལོ་བརྒྱང་ནི་ཐ་མ་ཐ་མ་ཁོ་ལ་གང་ཡང་མེད་པ་ཆགས་ཡས་ང་རང་ཚོ་རང་བཞིན་རེད་པ་ང་རང་ཚོ་འགྲོ་སྟངས་རང་དེ་ཡག་པོ་ཡོད་མ་རེད་ལྕག་སེལ་དེ་ཐབས་ཤེས་བྱས་བྱས་ནས་ཁོ་གང་ཅི་ཆུ་ཚོད་གཉིས་གསུམ་རིང་ལས་ཀ་ར་ཁོ་ཕུད་བཞག་ན་གང་ཅི་མིག་དཔར་ག་ཚོད་ཡོད་ན་མེད་ན་རེད་ཆོ་ག་ཆད་ལྷག་ཅིག་འགྱུར་བ་ཡིན་ན་དེ་ཡིས་ཆད་ལྷག་གི་ས་ཡན་དེ་ལ་ཁྱད་པར་ཡོང་གི་རེད།

ཨོ་ཐུགས་རྗེ་ཆེ། ཡིན་ཡང་འདི་གང་བྱེད། ཁྱོད་ཉིད་ཞོགས་ཀན་རི་ལ་བཏགས་པ་རེད་ད་ཉི་མ་གཅིག་ཡང་མ་ཆད་པ་བྱས་བཏོན་ན་དཔེ་མི་སྲིད་ཡག་པོ་ཡོད་རེད། ག་རེ་བྱས་ན་ཁོ་ལ། ཚིག་བཏོན་པ་ཙམ་གྱིས་ང་རང་ཚོ་ལ་དམིགས་པ་དེ་ཙམ་ཞིག་མེད་ན་ཡང། ཡང་བྱིན་རླབས་ཤིག་འཇུག་ཡས་ཏན་ཏན་ཡོད་རེད་ཏན་ཏན་མོས་པ་ཞིག་ཡོད་ན་གསང་སྔགས་མོས་པས་གྲུབ་གསུངས་འདུག་མོས་པ་བྱས་ན་ཏན་ཏན་ཁོ་ལ་བྱིན་རླབས་འཇུག་ཡས་ཡོད་རེད་ཅེས་ད། དེ་ནས་བཟུང་དེ་གསུམ་ལྟར་ཆག་མེད་བྱས་བཏོན་ཐུབ་ན་དཔེ་མི་སྲིད་ཡག་པོ་ཡོད་རེད། དེ་ཡང་མཚམས་མཚམས་ལ་བརྗེད་བརྗེད་ནས་ཡང།

དེ་ནང་བཞིན་བྱས། ད་དེའི་གཞུག་ལ་དེ་ནི། དེ་དེ་རེ་ཁར་སོང་རེད། ཡི་གེ་ཁར་སོང་རེད། དེ་རེ་མི་རེ་མི་རེ་ཧེ་ཧེ་ཁ་ཚུར་ཐུག་ཐུག་བསད། དེའི་གཞུག་ལ་ཨ་ནི། གཏོར་མ་དེ་བྱིན་གྱིས་བརླབས་གཏོར་མ་དེ་ཕུལ། ཨོ་ནི་མ་ནི་གཞུག་བཏོན་བཞག་ན། ད་ཁོ་ཀ་མེད་རེད་ཅེས་རེ་བ། བྱུང་ན་ད་ཞོགས་ཡན་འཇིགས་མེད་ཅིག་བཏོན་དགོས་རེད། ད་ང་ཚོས། མི་རུང་ང་ད་བཟས་མི་རུང་རིགས་ཅིག་ཨ་རོ་ཁོ་མ་བཟས་གོང་ཡན་འཇིགས་མེད་ཅིག་བཏོན་ཐུབ་པའི་ཐབས་ཤེས་ཤེས་ན་ཡག་པོ་ཞིག་རེད། ད་ཁོ། ཧབ་ད་ཅིག་ཅིག་ཅིག་ཁོ་འདུག་བློ་སྦྱངས་སོང། ཨ་ནི་དེའི་གཞུག་ལ་བདུན་གཅིག་གི་གཞུག་ལ་གང་ལྟར་ཉེ་འཁོར་གོམས་ཚར་ན་ཡང་ཏན་ཏན་གླེང་འོང་རེད། དེ་ཡང་ཐ་སྙད་འབའ་ཐ་ན་ང་ཚོ་ཉི་མ་བཅུ་གཅིག་གི་བདག་བྱོས་ལ་གང་བསྟན་ན་དེའི་སྐབས་དེ་རང་རང་ལ་འདི་བདག་གཅིག་བུ་གཅིག་བྱོས་རང་རང་སྟེ་བའི་བློ་ལ་འགྲོ་བའི་ཐབས་ཤེས་བྱས་ན་ཡག་པོ་ཞེ་དྲག་ཡང་ནི་ཨ་ནི་ཁོ་བློ་ལ་ཕྱིན་སོང་ན་དུས་སྐབས་ཁོ་ཚད་ནས་ནི་དཔེ་ཆ་ལ་བལྟ་མི་དགོས་པ་ཡིན་ཙང་ཨ་ནི་ཞོགས་ཁའི་སྟེང་ང་རང་ཚོ་ཁ་ལག་གཞན་པ་ལྟོ་མ་བཟས་གོང་ལ་ལམ་སང་བཏོན་ཐུབ་ཡས་དུས་ཚོད་རག་ལམ་སང་བཏོན་ཆོག་རེད་དཔེར་ན་ཇ་ཟ་ཁང་ནང་གཅིག་ལ་འགྲོ་དགོས་ན་ཇ་ཁོ་ཡས་ནི་སྤྲད་མ་སྤྲད་ཙམ་ནས་སོ་སོ་དེ་བཏོན་སོང་སྐར་མ་ལྔ་ལ་ཚར་འགྲོ་རེད་ནི་ངོ་ཐུགས་སུ་ཤར། ཆུ་འཛིན་དཀར་པོའི་གློག་ཕྲེང་དྲ་བ་ཅན་ཟེར་དེ་འདྲ་འདི་དེ། དབྱངས་ཅན་མའི་བསྟོད་པ་དེ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུང་དེ་གསུང་ཁུངས་ནང་ན་ཕལ་ཆེར་ཡོད་ཀྱི་མ་རེད། བློ་གསལ་གླིང་བཏོན་ཡས་ཀྱི་ཞལ་འདོན། ཆོས་སྤྱོད་ཟེར་ཡས་ད་གང་ཅི་དེ་འདྲས་ཅིག་འདུག་བ། དེབ་ཅིག་འདུག་བ། དེའི་ནང་ལ་ཡོད་པ་རེད།